ད་མི་ལྡན་རྣམ་གཅོད་ཀྱི་སྒོ་ནས་བརྡ་སྦྱར་ན་སྔར་གྱི་ཉེས་པ་གཉིས་པ་དེ་འཇུག་གི་འདུག་ཟེར་བ་འོ་ད་དེ་སྔར་གྱི་ཉེས་པ་གཉིས་པ་ཁོ་ལ་ག་རེ་ཟེར་ན་ཤིང་གི་ཐ་སྙད་བཏགས་ཡལ་ག་ལོ་འདབ་ལྡན་པའི་རིང་དེའི་གོང་བུ་དེ་ལ་ཤིང་གི་ཐ་སྙད་བཏགས་པ་དེ་ཤིང་འཕྲོ་མེད་དུ་མི་གོ་བའི་སྐྱོན་འདུག་ད་དེ་རེད་བ། འོ་འདི་འདྲ་ཞིག་ཟེར་གྱི་འདུག་འདུག་ཅེས། མི་འཇུག་པའི་ཕྱིར་འདི་ཡང་ཤིང་ཞེས་མི་ལྡན་རྣམ་གཅོད་ཀྱིས་བརྡ་སྦྱར་ན་སྔར་གྱི་ཉེས་པ་གཉིས་པར་འགྱུར་ལ་འདི་ཁོ་ན་ཞེས་བརྡ་སྦྱར་ན་འོ་ཉེས་པ་དང་པོར་འགྱུར་རོ། འོ་འདི་འདྲ་ཞིག་འདུག་བ།

སེང་ལྡེང་སྤངས་ནས། སེང་ལྡེང་སྤངས་ནས་ཤ་པ་ལ་མི་འཇུག་པ་དེ་ལ་སེང་ལྡེང་མ་སྤངས་པ་ཞེས་གོ་བར་བྱ། དཔེར་ན། ཡལ་ག་ལོ་འདབ་ལྡན་པའི་རི་འདེབས་ཀྱི་གོང་བུ་དེ་ཤིང་ཡིན་ཞེས་པའི་སྒྲ་རྟོག་གིས། སེང་ལྡེང་སྤངས་ནས་ཤ་པ་ཁོ་ན་ལ་མི་འཇུག་ལོ། བྱས་ཙང་དེ་ཡིན་དུས་ཙང་ཟེར་གྱི་ཡོད། དེ་ནི། འདི་ཡང་ཤིང་ཞེས་བརྡ་སྦྱར་སོང་ན་ཨ་ནི་དེ་མ་ཡིན་རྣམ་པར་བཅད་པ་ལ་མི་ལྟོས་པ་ཆགས་འགྲོ་བ་ཡིན་པའི་ཕྱིར། སྐད་ཆ་སྐད་ཆ་རང་ལུགས་ལ།